ཡང། མཚེ་མར་སྐྱེ་ན། སྤུ་གུ་མཚེ་མ་དེ་རེད་གཉིས་སྐྱེས་བསྡེབས་ལ་ཡ་རེད་པ་དང། རྣམ་ཤེས་ཐ་དད་པ་གཉིས་ཞུགས་རྗེས་རླུང་གཡོས་ཏེ་ཁུ་ཁྲག་གཉིས་འདྲེས་པ་ཆ་གཉིས་སུ་བྱས་ཏེ། སྔར་ལྟར་སོ་སོར་འཕེལ་ནས་དཀུའི་གཡས་གཡོན་གཉིས་ལ་གནས་པ་དང། མ་ནིང་ཡིན་ན་དཀུའི་གཡས་གཡོན་གཉིས་ལ་ལྟོས་པའི་དབུས་སུ་གནས་པ་གསོ་བ་རིག་པའི་གཞུང་ལས་སྨན་གྱི་གཞུང་ལས་ཤེས་པ་རེད། བཞུགས་སྟབས་ནི་རྐང་ལག་བསྐུམ་སྟེ་སྲིན་ལག་གཉིས་སྣ་ཡི་བུ་གར་བཅུག་ཅིང། སྲིན་ལག་གཉིས་ལག་པའི་སྲིན་ལག་གཉིས་སྣ་ཡི་བུ་གར་དུ་བཅུག་ནས། ད་བུ་ག་ནང་བྱས། དེ་ནས་བཅུག་ཅིང་ལག་པ་གཉིས་ཀྱིས་ཁ་བཀབ་སྟེ་གནས་པ་ཡང་ཤེས། ཡང་ལས་ཀྱི་དབང་གིས་མ་ཡི་མངལ་དུ་དུད་འགྲོའི་ལུས་ལེན་དགོས་པ་ལྟ་བུ་ཡིན་ན་དེ་འདྲའི་ཡོང་གི་ཡོད་ས་རེད།

འདི་ནི་གང་གི་ལུས་ལེན་ཀུན་གྱི་དབྱིབས་སུ་སྤྱོད་པར་བཤད། སྔ་ཕྱི་སྐབས་འདིར་སྡུག་བསྔལ་ཚན་པ་བསྡུས་ན་ལྔ་ལས། དང་པོ་མངལ་དུ་མི་གཙང་བར་གནས་པའི་སྡུག་བསྔལ། དེ་སྡུག་བསྔལ་གཅིག་རེད། རེད་པ་དང་མངལ་དུ་བའི་མ་ཡི་མངལ་བའི་མི་གཙང་བ་ནང་ལ་བི་གའི་རེད་པ་ད། འདི་ནི་ཟླ་བ་དགུ་ཞག་བཅུ་ལ་བར་དུ་བི་གའི་དེ་ནང་ལ་གནས་དགོས་ཡ།

རླུང་གིས་ཁྱེར་འགྲོ་བ་འདྲ་པོ་དང་དེ་ནི་གཅིག། གན་ཚ་སྒང་ལས་མར་འགྲོ་ཡ། ཅིག་རི་ཆེ་བའི་སྒང་ལས་དེ་ནི་གཡང་ལས་མར་ཟག་འགྲོ་བ་འདྲ་པོ་དང་དེ་འདྲ་ཅིག་གི་སྣང་བ་ཡོང་གི་ཡོད་ས་རེད། མངལ་གྱི་སྤུ་གུ་དེ་ལ། ཨོ་དེ་ནས་དེ་འདྲ་ཅིག་གི་ཞེད་སྣང་སྡུག་བསྔལ་ཡོང་གི་ཡོད་རེད། མ་ཡི་སྤྱོད་ལམ་དང་དེ་ནི་ཟས་སྣ་ཚོགས་ཀྱི་སྡུག་བསྔལ། བཞི་པ་བཙའི་དུས་ཀྱི་སྡུག་བསྔལ་དེ་རེད་པ་ད། བཙའ་བའི་སྡུག་བསྔལ། ཨོ་དེ་ནས་ལྔ་པ་བཙས་མ་ཐག་སོགས་ཀྱི་སྡུག་བསྔལ། དེ་ལྔ་བསམ་དགོས་སུ་འདུག། ཨ་མས་བཏུང་བ་ཚ་པོ་འཐུང་བ་དང་འགུལ་སྐྱོད་བྱེད་པ་ཉལ་བ་སོགས་ཀྱི་ཚེ་ཆུ་ཚན་དུ་འཚོད་པ་དང། རླུང་གིས་འཁྱེར་བ་དང་རི་ཆེན་པོས་ནོན་པ་ལྟ་བུའི་སྡུག་བསྔལ་མྱོང། དེ་དག་གི་སྐབས་ཀྱང་སློབ་སྤྲིང་ལས་ཤིན་ཏུ་མི་བཟད་དྲི་ང་མི་གཙང་གཅིར་བས་འགགས། རབ་ཏུ་དོག་པ་མུན་ནག་ཐིབས་པོར་འདུག་པ་ཡི། མངལ་ནི་དམྱལ་བ་ལྟ་བུའི་ནང་དུ་དེ་ཞུགས་ནས། ལུས་ཡོངས་བསྐུམས་ལ་སྡུག་བསྔལ་ཆེན་པོ་མནག་དགོས་སོ་ཞེས་གསུངས་པ་ལྟར་དཔེར་ན་རང་རེ་ལྕགས་ཀྱི་བུམ་པ་མི་གཙང་བ་སྣ་ཚོགས་ཀྱིས་བཀང་བ། ལྕགས་ཀྱི་བུམ་པ། དཔེར་ན་གསང་སྤྱོད་ཀྱི་སྟེགས་ཀྱི་ཟོར་བཏང་གིན་ཡོད་རེད་པ་དང་གསང་སྤྱོད་བཏང་གིན་འོ་ད་དེའི་ནང་ལ་བཅུག་བྱ་བའི་ཟོར་གྱིས་དེ་ནང་བཅུག་ཨ་ནི་ཁ་གཅོད་བརྒྱབ་ནས་བཞག་བཞག་ན། ཟླ་བ་དགུ་ཞག་བཅུའི་བར་དུ་དེ་ནང་བཞག་བཞག་ན་ཨ་ནི་སྡུག་བསྔལ་ག་ཚད་ཅིག་ཡོད་རེད། ཨོ་དེ་འདྲའི་འདྲ་པོ་ཅིག་རེད། དེ་ནས། དེ་ནས་ལྕགས་ཀྱི་བུམ་པ་མི་གཙང་བ་སྣ་ཚོགས་ཀྱིས་བཀང་བ་ཞིག་བཅུག་ནས་ཁ་དམ་དུ་བཅད་དེ་ཉིན་གཅིག་ཙམ་བཞག་ན། སྡོད་ཚུགས་ཐབས་ཡེ་མེད་པ་ལྟར་མ་ཡི་མངལ་དོག་ཅིང་མུན་པ་ནག་ལ། མི་གཙང་དྲི་ང་བའི་ནང་དུ་ཟླ་བ་དགུ་དང་ངོ་བཅུ། ངོ་བཅུ་ཞག་བཅུ་རེད་ད། ངོ་བཅུའི་རིང་སྡོད་དགོས། ད་སྤྱི་དང་འདྲ་པོ་རེད། སྤྱི་དང་འདྲ་པོ། ད་དེ་ལས་སྦྱོར་བ་ཡོང་གི་ཡོད་རེད། དེ་ལས་འགོག་པ་ཡོང་གི་ཡོད་རེད། དེ་ནི་འདུ་ཤེས་ལྔར་ཤར་ཏེ། དེ་ནི་གང་ཐང་ཅིག་ནི་དེ་དུས་ཚོད་དེ་སླེབས་ཡོང་དུས་མ་བརྩི་ཡ་གི་རེད་པ། ད་དུས་ཚོད་སླེབས་ཡོང་དུས་སྒང་ལ། ཨ་ནི་འདུ་ཤེས་ལྔར་ཤར་ཏེ། མངལ་ནང་དུ་སྐྱུག་བྲོ་བའི་རྣམ་པས་ཕྱིར་ཐོན་པ། ཐོན་འདོད་བྱུང་ནས་མངལ་སྒོ་ནས་ཕྱིར་སྐྱེ་བའི་སྐབས་ཀྱང། ཨ་ནི་སློབ་དཔོན་ཙནྡྲ་གོ་མིས་གསུངས་སློབ་སྤྲིང་ལས། མངལ་གྱི་སེམས་ཅན་དེ་ནི་རིམ་གྱིས་དཔེར་ན། ཏིལ་མར་བཙིར་སྤྱད་སྲ་བ་ཡིས། ཏིལ་བཙིར་ཡས་ཏིལ་ཡོད་རེད་པ་འོ་དང། དེ་གི་བི་གས་བཙིར་བ་ལྟར་བྱས་པ། མ་ཡི་མངལ་དེ་ནས་ཅི་ཞིག་ལྟར་བཙས། ཅི་ཞིག་ལྟར་ཏེ། ཅི་ཞིག་ལྟར་བྱས་ཏེ། ཅེས་པས་དཀའ་དཀའ་ལྟར་བཙས་ནས་བས། ཞེས་པ་ལྟར་རང་གི་ལུས་འཇུར་མིག་ནས་དྲངས་པ་ལྟ་བུའི་སྡུག་བསྔལ་དང།

སྟན་ཇི་ཙམ་འཇམ་པའི་སྟེང་དུ་བཞག་སྤུ་གུ་མ་བཙས་མ་ཐག་པ་ལ་སྟན་འཇམ་པོ་ག་འདྲ་ཅིག་ལ་བཞག་པ་ཡིན་ནའང། ཚེར་མའི་དོང་ནང་ལ་ལྷུང་བ་འདྲ་བོ་ཅིག། འོ་དེ་འདྲ་ཡོང་གི་ཡོད་རེད། བཞག་ཀྱང་ཚེར་དོང་དུ་བསྐྱུར་བ་ལྟ་བུ་དང། ཕྱི་རོལ་གྱི་རླུང་གིས་རེག་པ་ན། ལྷགས་པ་དེ་བེ་ཀྲོ་ལེ་ཡི་རྒྱབ་པའི་སྒང་ལ་ཨ་ནི་གྲི་དང་མཚོན་གྱིས་བསྡིགས་པ་ལྟ་བུ་དང། མ་ཡི་ལག་པས་བཟུང་སྟེ་ཁྱེར་བ་ན་ས་ཨ་མའི་ལག་པ་ལ་བཟུང་ནས་འབད་དེ་བྱེད་ཀྱི་རེད་པ་དང་བརྩེ་བ་འདྲ་བོ་བྱེད་ཀྱི་རེད་དེ་ཁྱེར་བ་ན་བྱེའུ་ཁྲ་ཡིས་ཁྱེར་བ་ལྟ་བུའི་འཇིགས་སྐྲག་ཆེན་པོ་བྱུང། གཞན་ཡང་ཚེ་སྔ་མའི་ཡོན་ཏན་ཐམས་ཅད་ནི་བསྒྲིབས་ནས་ཤེས་རབ་སོགས་གང་ཡང་མེད་པར་ད་མངལ་ནས་མར་སྐྱེས་ཡོང་དུས་འོ་ད་དེ་འདྲའི་གི་དེ་ནས་སྡུག་བསྔལ་མང་པོ་ཅིག་མྱངས། རེད་པ་ད། ཨོ་ད་དེ་འདྲའི་གི་དེ་ནས་ཚེ་སྔ་མའི་དེ་ནས་ཡོན་ཏན་དེ་ཚོ་པི་ཀའི་སྒྲིབ། ཨོ་ད་ཤེས་རབ་སོགས་གང་ཡང་མེད་པར་ཟ་ཉལ། འགྲོ་འདུག་ཚུན་ཆད་གཞི་ནས་སློབ་དགོས་པ། ཨོ་དེ་རེད་དང། དགོས་པ་ཡོད། སྐྱེ་བའི་སྡུག་བསྔལ་བསྒོམ་པ་ནའང་གཞན་ལ་ཕར་ལྟད་མོ་བལྟ་བ་ལྟ་བུ་མ་ཡིན་པར་རང་ཉིད་དེ་ལྟར་དུ་སྐྱེ་ངེས་པ་དང། སྐྱེས་པ་བཞིན་གྱི་ཉམས་བཏོན་ཏེ་དགའ་བོ་མངལ་འཇུག་གི་མདོ་ལས་གསུངས་པ་ལྟར་གྱི་སྡུག་བསྔལ་བསམ། སྡུག་བསྔལ་རྣམས་བསམ། ཁ་ཅིག་གིས་སྐྱེ་བའི་སྡུག་བསྔལ་མྱོང་ཚར་བས་སྐྱོན་མེད་སྙམ་པ་འོང་ཡང། འཁོར་བའི་ཕྱི་མཐའ་མ་ཆོད་ཀྱི་བར་དུ་སྐྱེ་བའི་སྡུག་བསྔལ་གཅིག་པུ་མཐའ་མེད་པར་མྱོང་དགོས་པས་བཟོད་དཀའ་ཚུལ་སོགས་གསུངས། ད་སྐྱེ་བའི་སྡུག་བསྔལ་དེ་འགྲིག་སོང་ད། རྒ་བའི་སྡུག་བསྔལ་ནི་མདོ་རྒྱ་ཆེར་རོལ་པ་ལས། རྒ་བས། ཨ་ནི་གཟུགས་པོ་དེ་རྒས་འགྲོ་གི་ཡོད་རེད་པ་ད། ལོ་རེ་རེ་ཟླ་བ་རེ་རེ་ཉི་མ་རེ་རེ་རྒས་འགྲོ་གི་ཡོད་རེད། འོ་དེ་ནས་རྒ་བས་ཨ་ནི་སྔར་གཟུགས་སྡུག་ཅིང་ཡིད་དུ་འོང་བ། སོ་སོ་ལོ་ཆུང་ཆུང་སྒང་ལ་བའི་གཟུགས་བི་ཀའི་མཛེས་པོ་ཡིད་དུ་འོང་བ་འདི་ཨ་ནི་རྒན་གོག་ཆགས་ནས། གཟུགས་ནི་མི་སྡུག་པར་བྱེད། རྒ་བས་ཨོ་ད་དེ། འདི་ནི། དེ་བཞིན་དུ་རྒ་བས་གཟི་བརྗིད་འཕྲོག་ཅིང་མཐུ་སྟོབས་འཕྲོག། སྔ་མ་དཔེ་མེད་པའི་གཟི་བརྗིད་ཆེན་པོ་ཡོད་ན་ཡང་ཡང་རྒན་གོག་ཆགས་ནས་ཨ་ནི་གཟི་བརྗིད་མེད་པ་འདྲ་བོ་དང་མཐུ་སྟོབས་མེད་པ་འདྲ་བོ་མཐུ་སྟོབས་འཕྲོག། རྒ་བས་ལུས་སེམས་བདེ་བ་འཕྲོག་ཅིང་གཞན་གྱིས་བརྙས་པར་བྱེད་ཅིང། ད་ཡང་རྒན་གོག་ཆགས་སྒང་ལ་ཨ་ནི་གང་གཱའི་བུ་གའི་བརྙས་བཅོས་འདྲ་བོ་བྱེད་ས་འདྲ་བོ་ཅིག་ཆགས། འོ་དེ། རྒ་བས་མཐར་མྱུར་དུ་འཆི་བར་བྱེད། རྒ་བས་མདངས་ཀྱང་འཕྲོག། ཅེས་སོགས་དང། གཟུགས་བཟང་པོ་ཡོངས་སུ་ཉམས་པ་དང་མཐུ་སྟོབས་ཉམས་པ་དང་དབང་པོ་ཉམས་པ་ཡུལ་ལ་ལོངས་སྤྱོད་པ་ཉམས་པ། རེད་པ་ད་རྒས་ཡོང་དུས་སྒང་ལ་མིག་གསལ་ལ་མ་གསལ་དཔེར་ན་གཟུགས་ར་ཅིག་ཡིན་ནའི་མཐོང་ལ་མ་མཐོང་ལ་འདྲ་བོ། འོ་ད་ཅིག། བྲོ་བ་ར་ཅིག་མྱང་ཡ་ཡིན་ནའི་དཔེ་བགེགས་མྱང། ཅིག་ཞེ་དྲག་མི་ཚོར་ཡ་འདྲ་བོ། ད་རྒས་འགྲོ་དུས་སྒང་ལ་དེ་རེ་ཡུལ་ལ་ལོངས་སྤྱོད་པ་ཉམས་པ། ཚེ་ཡོངས་སུ་ཉམས་པ་སོགས་ཀྱི་སྡུག་བསྔལ་ཏེ། དབང་པོ་དང་ཤེས་རབ་སོགས་རིམ་གྱིས་འགྲིབ། ལུས་ནི་གཞུ་ལྟར་ཁུག། མདངས་ཉམས། ལངས་འདུག་དཀའ་ཞིང། མར་བསྡད་ཚར་དུས་ཡར་ལངས་མ་ཐུབ་ཡར་ལངས་ནས་སྒང་ལ། མར་བསྡད་པའི་སྒང་ལ། ཁ་ཟུག། འདི་རེད། བསྡད་ཁག་པོ་ལངས་ཁག་པོ། འོ་དེ་དཀའ་ཞིང། སྐྲ་དཀར་གཉེར་མ་མང་བ་རེད་ཨ་ནི་སྐྲ་དཀར་པོ་དེ་མང་རུ་མང་རུ་ཕྱིན་གཉེར་མ་དེ་བི་ག་རེད་པ་ད་ཨ་ནི་མང་རུ་མང་རུ་ཕྱིན། སྐྲ་དཀར་གཉེར་མ་མང་བ་སོགས་ཤིན་ཏུ་མི་སྡུག་པ། སྐྱེ་བ་འཕོས་པ་ལྟ་བུ་འབྱུང་སྟེ། སྐྱེ་བ་བརྗེས་པ་འདྲ་པོ་རུ་ཕྱིན་སོ་སོའི་བི་གའི་ཚེ་སྟོད་ལ། རེད་པ་ད་དེ་འདྲའི་ཡོག་མ་རེད་པ་ད་ལོ་ཆུང་བའི་སྒང་ལ་ད་ཡང་རྒས་འགྲོ་དུས་སྒང་ལ། དེ་དང་བི་གའི་བཟོ་ལྟ་ཁྱོན་ནས་མི་འདྲ་བ་ཆགས།

སྐྱེ་བ་འཕོས་པ་ལྟ་བུ་འབྱུང་སྟེ་ཟེར་རྗེ་མི་ལའི་ཞལ་ནས་ཟེར་རྗེ་བཙུན་མི་ལ་རས་པ་གིས། རྟོད་ཕུར་འདོན་པའི་དེ་ནས་ལྡང་ལུགས་དང་གཅིག། རྟོད་ཕུར་འདོན་པའི་ལྡང་ལུགས་དང་གཅིག། བྱ་ལ་འཇབ་པའི་འགྲོ་ལུགས་དང་གཉིས། ས་དོ་ཆད་པའི་སྡོད་ལུགས་དང་གསུམ། གསུམ་དེ་གསུམ་འཛོམས་པའི་དུས་ཚོད་ན་ཨ་ཕྱི་སྒྱུ་ལུས་རྒུད་པའི་ཡི་ཕམ་མ། ཧོ་དེ་རེད། རྟོད་ཕུར་ཟེར་བི་གེ་ཕུར་པ་བི་གེ། ས་སྒང་ལ་འབད། ཕུར་པ་རྒྱབ་བཞག་ཡོད་ན་ཕུར་པ་བརྟན་པོ་མ་རྒྱབ་བཞག་ཡོད་རེད་པ་ད་ཨ་ནི་ཕུར་པ་བརྟན་པོ་དེ་ཡར་ཡར་འདོན་དུས་སྒང་ལ་ག་འདྲ་སེ་འདོན་དགོས་རེད་རྐང་པ་གཉིས་བསྒྲིགས་ཨ་ནི་ལག་པ་གཉིས་བྱས་རྐང་ལག་བཞི་བྱས་ནས་ད་ཡར་འཐེན་དགོས་རེད་པ་ད་ཨོ་དེ་བྱས་ཡར་ལངས་པའི་སྒང་ལ་དེ་ནས་རྒན་གོག་ཚོ་ལངས་དུས་སྒང་ལ་རྐང་ལག་བཞི་ཀ་བཙུགས་ནས་དེ་ནས་ཡར་ལངས་དགོས་ཀྱི་འདུག་ག་ཨོ་དེ་གསུངས་ཀྱི་ཡོད་རེད་རྟོད་ཕུར་འདོན་པའི་ལྡང་ལུགས་ཟེར་ཡག་གཅིག་བྱ་ལ་འཇབ་པའི་འགྲོ་ལུགས་དང་གཉིས་སེ།

འོ་ད་ས་དོ་ཆད་པའི་སྡོད་ལུགས་ཟེར། རེད་པ་ད། དཔེར་ན་དོ་པོ་འདྲ་བོ། ས་ད་འདི་འདྲ། རེད་པ་ད། ཆེན་པོ་ཞིག་པའི། རེད་པ་ད། ཁྱེར་དེ་ཡོད་ན། ཨ་ནི་དེ། དེ་ཐག་པ་དེ་ཆད་སོང་ན་ག་རེ་བྱེད་ཀྱི་རེད། ཨ་ནི་བདེ། ཟེར་མར་ཟག་འགྲོ་བ་རེད་པ་ད། དེ་ན་ད། མི། ལོ་རྒས་པ་དེ་ཚོ། མར་བསྡད་པའི་སྒང་ལ་དེ་ནི་གང། བདེ། ཟེར་མར་བསྡད་ཤོར་འགྲོ་གི་འདུག་ཨ།

གསུམ་དེ་གསུམ་འཛོམས་པའི་དུས་ཚོད་དེ་ཟད། ལོ་དང། གང་གཱ་ལོ་དེ་ཡོང་དགོས་རོགས་ད་བང་བྲིས་ནས་ཕི་ཀའི་ཚེ་རིང་པོ་རེ་བྱུང་ན། ཡོང་དགོས་དགོས་རེད་ཨོ་དེ་ཡིན་དུས། གསུམ་དེ་གསུམ་འཛོམས་པའི་དུས་ཚོད་ན་ཨ་ཕྱི་སྒྱུ་ལུས་རྒུད་པའི་ཡི་ཕམ་མ་ད་སོ་སོའི་ལུས་དེ་དེ་ནས་མར་རྒུད་པ་དེ་གཞི་ནས་ཧ་གོ་ནས་ཨ་ནི་ཡི་ཕམ་ནས། དེ་མ་གཏོགས། སོ་སོ་ལོ་ག་ཆེན་ཡར་སླེབས་པ་ཡིན་ན་ད་དུང་སྔ་མ་གི་བསམ་བློ་ར་དེ་ཁྱེར་ནས་ཆུང་ཆུང་སྒང་གི་བསམ་བློ་ར་དེ་ཁྱེར་ནས་ཅིག་ཐང་ཐང་ཡིན་བསམ་པ་འདྲ་པོ་ཅིག་གཞོན་གཞོན་ཡིན་བསམ་པ་འདྲ་པོ་ཅིག་རེད་པ་ད། བྱེད་ཀྱི་རེད་དེ་ཨ་ནི་དེ་དུས་རེད་པ་ད། ཨ་ནི་ཡི་ཕམ་དགོས་ཡ་ཡོང་གི་རེད་གསུངས་རེད་ཨ་ཕྱི་སྒྱུ་ལུས་རྒུད་པའི་ཡི་ཕམ་མ་ཞེས་དང། ཕྱི་པགས་པ་འདུས་པའི་གཉེར་མ་དང་གཅིག། ནང་ཤ་ཁྲག་ཟད་པའི་རུས་འབུར་དང་གཉིས། བར་གླེན་ལྐུགས་འོན་ལོང།

ཞེས་གསུངས་པ་བཞིན་དོ་ནུབ་གཞོན་ནུའི་བཀྲག་མདངས་ལང་ཚོ་དང་ལྡན་པ་བཞིན་མར་ཉལ་ནས། སང་ནམ་ལངས་པ་ན་དབང་པོ་མི་གསལ་བ་ལུས་རྒས་ཤིང་འཁོགས་པ་སོགས་དེ་ལྟར་བྱུང་འདུག་ན་བསྲན་ཐབས་མེད་ཟེར། དེས་ན་ད་ལྟ་དབང་པོ་དང་ཤེས་རབ་དང་ལུས་སོགས་མ་ཉམས་པའི་དུས་འདིར་ཆོས་བྱ་དགོས། སོ་སོ་ཐང་ཐང་ཡིན་པའི་སྐབས་དེ་ལ་ཨ་ནི་ཆོས་བྱ། ཕྱིས་ནི་རྒས་པའི་སྡུག་བསྔལ་གྱིས་ནོན་ཏེ། མི་ལུས་ཕུད་པ་བཞིན་དུ་ལུས་ཀྱི་གནས་སྐབས་འགྱུར། དབང་པོ་ཉམས་ཤིང་ལངས་འདུག་ཙམ་ཡང་མི་ཐུབ་པར་གྱུར་ན་དེའི་ཚེ་ཆོས་ཇི་ལྟར་བྱུང། གོང་ཐང་བསྟན་པའི་སྒྲོན་མེས་རྒས་པ་ཨ་བྷི་ཥིཉྩའི་ཆུས་མགོ་ནས་དབང་རབ་བསྐུར་བའི་སྐྲ།

སྐྲ་དཀར་པོ་ཆགས་ནས། རྒྱང་ལྟ་དེ་བ་མོའི་ཚོགས་གཅིག་བབས་པ་ཡིན། དཔྲལ་བའི་ར་གཉེར་ཁྲིག་ཁྲིག་དེ་བུ་ཆུང་རྒྱགས་པའི་ཞོ་གཉེར་མིན་ཟེར། དཔྲལ་བ་ལ་འབུད་ཀའི་གཉེར་མ་དེ་མང་རུ་མང་རུ་དེ་ཕྲུ་གུ་ཆུང་ཆུང་དེ་རེ་ཁ་ཤས་རྒྱགས་པ་ཞེ་དྲག་ཆགས་ཡོད་འདུག་ག་ལ་ཡང་རི་མོ་ར་ཅིག་དོན་ཡོང་ཡང་ཡོད་ར་བ་ཕྲུ་གུ་ཆུང་ཆུང་དེ་རེ་རེད་པ་ད་ལོ་བཞི་ལྔ་ཙམ་ཕྱིན་པ་པས་རྒྱགས་པ་རྒྱགས་པ་དེ་རེ་ལ་ཡང་གཉེར་མ་དོན་ཡོང་བ་དེ་མ་རེད། བུ་ཆུང་རྒྱགས་པའི་ཞོ་གཉེར་མ་རེད། ང་ཚོའི་གི་གཉེར་མ་དེ།

ཨོ་དེ་དེ་ནས། མུ་ཏིག་དོ་ཤལ་བཏགས་པ་མ་རེད་ཟེར་རྒྱན་ཆ་འདྲ་པོ་གཅིག་སྣ་ནས་མར་བཏགས་ར་དེ་འདྲ་མ་རེད་ཟེར། ས་སེར་ལང་ཚོའི་ཆབ་རོམ་དེ་འགྲོ་ད་སོ་སོ་འཁྱགས་པ་གི་བཟོ་འདྲ་པོ་དེ་ནས། གཟུགས་པོ་དེ། ཨ་ནི། གདུང་བྱེད་ཉི་མས་བཞུས་པ་ཡིན་ཟེར། སོ་ཡི་ཕྲེང་བ་སྟོང་བ་འདི་བྱིས་དུས་སེའུ་བརྗེས་པ་མིན་ཟེར་ད་ཡ་རྒན་གོག་ཆགས་དུས་སོ་གང་ག་མེད་པ་ཆགས་རེ་བོ་ར་བ་ན། ཡིན་ན་ཕྲུ་གུ་ཆུང་ཆུང་སྒང་ལ་སོ་བརྗེ་རྒྱག་གི་ཡོད་ར་བ་ད། དེ་དང་ཁ་ཁ་རེད། སྤུ་གུ་ཆུང་ཆུང་སྒང་ལ་སོ་གསར་པ་བརྗེ་དགོས་བསམ་ན་བརྗེ་འགྲོ་བ་རེད་བ་ན་རྒན་གོག་ཆགས་དུས་བརྗེ་ཡ་དེ་དེ་མ་རེད། ཚེ་འདིའི་ཁ་ཟས་ཚང་བ་ཡིན་ད་ཟ་ཟ་ཟ་ནས་ཟ་ཚོད་ད་ཚང་བ་ཡིན། ལག་ཆ་དེ་ཕར་བསྡུ་འགྲོ་བ་རེད་ད་ད་ཟ་ཚོད་བྱེད། ཨོ་ནི་རེད། ད་ཟ་ཚོད་བྱེད། ཨོ་ནི་ལག་ཆ་དེ་ག་ལེར་ག་ལེར་ཕར་གཅིག་བསྡུ་གཉིས་བསྡུ་སོ་ཨ་ནི་རྒྱུན་ནས་མེད་པ་བྱེད།

ལམ་ལ་ཁ་གཏད་སྒུར་བ་དེ་རྒྱ་ཁབ་བོར་ནས་འཚོལ་བ་མིན་ད་སྒལ་པ་ཡར་དགྱེ་དགྱེ་ཞེ་དྲག་བྱས་མ་ཐུབ་པ་བྱས་དེ་སྒུར་འགྲོ་གང་ལ་སྒུར་སྒུར་བྱས་གང་ལ་ནི་བགད། ས་ལ་ལམ་ཁ་ལ་དེ་ནི་ཁབ་འདྲ་པོ་ས་ལ་ཟག་ནི་དེ་འཚོལ་གྱི་ཡོད་མ་རེད། རྒྱ་ཁབ་བོར་ནས་འཚོལ་བ་མིན་ས་ལ་ལང་ཚོའི་ནོར་བུ་དང་དྲན་པ་སྟོར་བའི་རྣམ་འགྱུར་ཡིན་ལངས་ཚེ་སུག་བཞི་བཙུགས་པ་དེ་ཕྱུགས་ཀྱི་ལད་མོ་བྱས་པ་མིན་དེ་ཕྱུགས་རེད་བ་ད། དུད་འགྲོ་ཚོ་གི་ལད་ཟློས་བྱས་པ་མ་རེད་ལག་པ་བཞི་རྐང་ལག་བཞི་བཙུགས་ནས་ཡར་ལང་ཡ་དེ། བྱིན་པས་ལུས་པོ་མ་ཐེག་པས་རམ་འདེགས་ལག་པས་བྱས་པ་ཡིན་ཟེར། སྡོད་ཚེ་ཁྱིམ་གྱིས་ལྷུང་བ་འདི་གྲོགས་ལ་འཁང་ར་བྱས་པ་མིན་ཟེར་ད་མར་བསྡད་པའི་སྐབས་ན་ལྡིག་ཟེར་མར་ལྷུང་འགྲོ་ཡ་དེ་སོ་སོའི་གྲོགས་གྲོགས་དང་ཤང་སྲིད་དེ་ཚོ་ལ་བི་གེ་དེ་བྱས་པ་མིན་ཟེར་རེད་བ་ད་འཁང་ར་འདྲ་པོ་བྱས་ཡ་གས་ཀྱག་ཀྱག་བྱས་ཡ་འདྲ་པོ་དེ་འདྲ་མ་རེད། སྤྲོ་དགའི་སེམས་ཀྱི་དཔྱང་ཐག་དང་ལང་ཚོའི་བཟུང་ཐག་ཆད་པ་ཡིན། འགྲོ་ཚེ་ཡོམ་ཡོམ་འཁྱོར་བ་དེ་མི་ཆེན་གོམ་སྟབས་བྱས་པ་མིན་ཟེར་འགྲོ་བའི་སྒང་ལ་འདི་འཁྱར་རེ་འཁྱོར་རེ་བྱས་རིལ་འགྲོ་རིལ་འགྲོ་ར་ཟེར་དེ་འདྲའི་བཟོ་འདྲ་ཆགས་གི་རེད་བ་ད་དེ་མི་ཆེན་པོ་གི་འགྲོ་དུས་གང་ལ་ཉམས་བྱས་ནས་འགྲོ་སྟངས་བྱེད་པ་རེད་བ་དེ་ལད་ཟློས་བྱས་པ་མ་རེད་ཟེར་མི་ཆེན་གོམ་སྟབས་བྱས་པ་མིན་ཟེར་ན་ཚོད་ཁུར་པོ་ཧ་ཅང་རང་ལྕི་བས་ཡོ་ཡོ་རང་ཤོར་བ་ཡིན་ལག་པ་ཡོབ་ཡོབ་འདར་བ་དེ་ནོར་ལ་ཧབ་ཤ་བྱེད་པ་མིན་ཟེར་ལག་པ་དུས་སུ་བྱས་ཏེ་རེད་བ་ད།

འཕྲོད་ཀྱི་ཡོད་མ་རེད་འཇུ་གི་ཡོད་མ་རེད་བ་ད་ལྟོ་བའི་མེ་དྲོད་ཉམས་པ་ཡིས་མི་རྒན་འགྱེལ་གྱི་དོགས་པ་ཡིན་ཟེར་ད་ཟ་ཚོད་མ་བྱས་ན་འགྱེལ་འགྲོ་གི་རེད་བསམ་ནས། གོས་ཆུང་སྲབ་ཏུ་གྱོན་པ་དེ་ཡང་ཕྱིར་བྱས་ནས་འཁྲབ་འཁྲབ་རྒྱུ་མིན། ཡང་ཕྱིར་བྱས་ནས་འཁྲབ་རྒྱུ་མིན། ནང་གི་ལུས་སྟོབས་ཤོར་བ་ཡིས་གོས་གོས་ཀྱང་ཁུར་དུ་སོང་བ་ཡིན། སྟོད་དབུགས་འཚང་ཞིང་ཕུ་འདེབས་པ་གཞན་ལ་སྔགས་ལྕག་འདེབས་པ་མིན་ཟེར།

ད་རླུང་ཚུབ་ཚུབ་ཆགས་འགྲོ་ཡ་འདྲ་བོ་སྔ་མ་རླུང་ཚུབ་ཚུབ་ཡོད་ན་ཡང་རྗེས་སུ་ལྷོད་ལྷོད་ཆགས་འདུག་ད་བྱ་སྤྱོད་གང་གང་སྔ་མ་དང་མི་འདྲ་བར་འགྱུར་འགྲོ་གི་ཡོད་རེད་ཡ་རྒན་གོག་རྒན་གོག་ཆགས་འགྲོ་དུས་གང་ལ་ཅོལ་ཆུང་གང་དྲན་བྱས་པ་མིན་རྒས་པའི་གདོན་གྱིས་ཟིན་པ་ཡིས་རང་འདོད་དབང་ནས་མེད་པ་ཡིན་ལས་དོན་ཐམས་ཅད་བརྗེད་པ་དེ་དེ་ནི་སྣང་ཆུང་ཧར་རྒྱག་བྱེད་པ་མིན་རྟེན་གྱི་དབང་པོ་ཉམས་པ་ཡིས་དྲན་རིག་ཤེས་པ་འཐིབས་པ་ཡིན་ཞེས་གསུངས་པ་བཞིན་སྐྲ་དཀར་དང་གཉེར་མ་བྱུང་བ་སོགས་ལས་ཀྱི་གཤིན་རྗེས་གསོད་རྟགས་བརྒྱབ་པ་ལྟར་ཡིན།

འཁོར་བ་ལ་སྐྱེ་བ་བླངས་ཚར་བའི་གཞུག་གུ་འོ་ད་སྡུག་བསྔལ་དེ་མ་འདས་པ་ཅིག་རེད། ཅེས་གསུངས་འདུག་གཞན་ཡང་འཆི་བའི་འཇིགས་པས་ཡིད་མི་བདེ་བ་སོགས་ཀྱི་སྡུག་བསྔལ་མང་དུ་ཡོད། ན་བའི་སྡུག་བསྔལ་ནི་རྒྱ་ཆེར་རོལ་བ་ལས། དཔེར་ན་དགུན་སྨད་རླུང་དང་ཁ་བ་ཆེན་པོས། རྩྭ་དང་ཤིང་གི་གེལ་པ་དང་ནགས་ཚལ། སྨན་ལྗོངས་ཡིད་དུ་འོང་བའི་མདངས་ཀྱང། འཕྲོག་པ། དཔེ་དེ་ལྟར་ནད་འདིས་འགྲོ་བའི་མདངས་འཕྲོག་ཅིང་དབང་པོ་གསལ་བ་དང་གཟུགས་མཛེས་པ་དང་སྟོབས་ཆེན་པོ་རྣམས་ནི་ཉམས་པར་བྱེད་ཅེས་པ་ལྟར། ལུས་ཀྱི་རང་བཞིན་འགྱུར་བ། ད་ནད་ན་ཚ་བསླད་ཡིན་ལུས་གང་ལ། ནི་ལུས་ཀྱི་རང་བཞིན་འགྱུར་བ། སྡུག་བསྔལ་དང་ཡིད་མི་བདེ་བ་འཕེལ་ཞིང་དེ་ལ་ཤས་ཆེར་གནས་པ། ཡུལ་གྱི་ལོངས་སྤྱོད་ཡིད་དུ་འོང་བ་མི་འདོད་པ། ད་ནད་ན་ཚ་བསླེབས་ཡོང་དུས་སྒང་ལ་གཅིག་ཟ་ཡ་འཐུང་ཡ་ཡག་གཅིག་ཟ་དགོས་བསམ་ན་ཡང་ཟ་ས་མེད། ཡག་ག་ཅིག་འཐུང་དགོས་བསམ་ན་འཐུང་ས་མེད། རེད་བ་ད། ན་ཚ་དེས་བྱས་པ་རེད་བ་ད་ཨོ་དེ་རེད། ཡུལ་གྱི་ལོངས་སྤྱོད་ཡིད་དུ་འོང་བ་མི་འདོད་པ། ཡིད་དུ་མི་འོང་བ་ལ་མི་འདོད་བཞིན་དུ་སྤྱད་དགོས་པ་ད་སྨན་གྱི་ཁ་ཏིག་ཡོད་ཉེན་ད་སྐྱུར་པོ་ཡོད་ཉེན་ད་ཅིག་རེད་བ་ད་ཅིག། ཚྭ་མེད་པ་ཟ་དགོས་ཡ་འདྲ་བོ་ད་ད་ཅིག་སོ་སོ་མི་འདོད་བའི་གང་ག་ཟ་དགོས་ཡ་འདྲ་བོ་དེ་ན་བའི་སྡུག་བསྔལ་གྱིས་བྱས་པ་རེད། ཡིད་དུ་མི་འོང་བ་ལ་མི་འདོད་བཞིན་དུ་སྤྱད་དགོས་པ། སྲོག་དང་འབྲལ་བར་འགྱུར་བའི་ཡིད་མི་བདེ་བ་སོགས་སྡུག་བསྔལ་དེ།

རྒྱས་པར་བྱས་ན་རྒྱས་པར་ན་ནད་རིགས་ནད་རེ་རེ་བཞིན་གྱི་ན་ལུགས་བསམས་ཏེ། ན་བའི་སྡུག་བསྔལ་ཟེར་བ་དང། ནད་རེ་རེ་ད་དཔེར་ན་མཁྲིས་པ་འོ་དེ་བད་ཀན། རླུང་རླུང་མཁྲིས་བད་ཀན་ཞེས་བྱ་བ་འོ་ད་དེ་འདྲའི་གི་བད་ཀན་ན་ན་དེ་ན་སྟངས་དེ་དེ་རེད། འོ་དེ་བསམ་སྟེ། གནད་གཅོད་དྲག་པོ་བྱུང་ནས་མཐར་ཁ་ཆེམས་ཙམ་ཡང་འཇོག་མི་ཐུབ་པའི་ཚུལ་སེམས་པ་དང། རྒྱལ་བུ་གཞོན་ནུ་དོན་གྲུབ་ཀྱིས་ཀྱང་རྒས་འཆི་བ་སོགས་གཟིགས་ནས།

འཕོ་དང་འཆི་འཕོ་དུས་བྱས་པ། འཕངས་ཤིང་སྡུག་པའི་སྐྱེ་བོ་རྟག་ཏུ་འབྲལ། ཕྱིར་མི་འོང་ཞིང་ཕྲད་པར་འགྱུར། མ་ཡིན་ཤིང་ལས་ལོ་འབྲས་བྲལ་ཞིང་ཀླུང་རྒྱུན་མཚུངས། ད་ཕྱིར་དེ་ལས་ཞེས་པ་ལྟར་ལོངས་སྤྱོད་དང། རྩ་འཛིན་འཁོར།

ཚོགས་པ་དེ་ཚོའི་བསམ་བློ་བཏང་ནས་འབྲལ་བ་དང། འཆི་ཚེ་སྡུག་བསྔལ་དང་ཡིད་མི་བདེ་བ་དྲག་པོ་མྱོང་བ་སོགས་དང། འཆི་བ་བྱུང་ཚེ་ཐབས་གཞན་གྱིས་ལྡོག་པའང་མི་ནུས་པར་རྒྱལ་པོ་ལ་གདམས་པའི་མདོ་ལས་གསུངས་པ་སྔར་འཆི་བ་དྲན་ཚུལ་གྱི་སྐབས་སུ་བཤད་ཟིན་པ་ལྟར་ཡིན། ད་འཆི་བའི་སྡུག་བསྔལ་དེ་འགྲིག་སོང་བ། ད་སྡུག་པ་དང་བྲལ་བའི་སྡུག་བསྔལ་ནི། ད་འདི་བ་ཚ་ལ་དེ་ཀུ་སང་འཕེལ་ཤ་ལ།

སྔགས། ཕ་མ་མཛའ་བཤེས་སོགས་ཆེས་གཅེས་ཤིང་ཕངས་པ། ཇ་ཕོར་གང་འཐུང་བའི་ཚེའང་འབྲལ་མི་ཕོད་ཙམ་དུ་བྱས་པ་དེ་དག་དང། འབྲལ་འགྲོ་གི་རེད། འབྲལ་བའི་སྡུག་བསྔལ་དེ་ནས་གོ་ས་ཤོར་ནས་མེད། སྟོབས་འབྱོར་ནོར་ལོངས་སྤྱོད་སོགས་དང་བྲལ་བ་དང། རབ་བྱུང་ཡིན་ཡང། འགའ་ཞིག་ད་ཚུལ་ཁྲིམས་དང་བྲལ་བ། འོ་ད་སྡོམ་པ་ཤོར། རེད་པ་ད། དེ་འདྲའི་གི་སྡུག་བསྔལ་ཡོད་རེད། དེ་ནི་བྲལ་བ་ལྟ་བུའི་སྡུག་བསྔལ་སོགས། སྣ་ཚོགས་སྣ་ཚོགས་ཡོད། དེ་དག་ཀྱང་རང་རང་སྒེར་ལ་མི་འོས་པ་ཞིག་བྱུང་བ་མིན་གྱི། འཁོར་བ་པ་ལ་རང་ཆས་སུ་ཡོད་པའི་རྟགས་ཡིན། ད་འཁོར་བ་ལ་གནས་ཕྱིན་ཆད་འོ་ད་གྲ་འགྲིག་ལ་མི་འགྲིག་ལས་མང་པོ་གླས་ཡོང་ཡ་དེ་འཁོར་བ་ལ་གནས་པའི་རྟགས་རེད། མི་སྡུག་པ་དང་འཕྲད་པའི་སྡུག་བསྔལ་ནི། ད་ད་གིན་དེ་སྡུག་པ་དང་བྲལ་བའི་སྡུག་བསྔལ་བ། ད་མི་སྡུག་པ་ཡིད་དུ་མི་འོང་བ་དང་འཕྲད་པའི་སྡུག་བསྔལ་ནི། མི་སྡུག་ཅེས་པ་ཡིད་དུ་མི་འོང་བ་སྟེ། དགྲ་སོགས་དང་འཕྲད་དེ། ཨ་ནི་རྡུང་འཕྲོག་བྱས་པ། ནད་གདོན་དང་འཕྲད་ནས་མནར་གཅོད། མནར། གཅོད། སྨྱོ་བ་སོགས། དང། དེ་ནས་ཁ་མཆུ་དང་ཕྲད་དེ་རྒྱལ་པོའི་ཆད་པ་ཕབ། རྐུན་པོ་དང་ཕྲད་པ་སོགས་སྡུག་བསྔལ་ལ་མཐའ་མེད། རྐྱེན་ངན་བྱུང་ན་བྲེལ་བའི་དཀྱིལ་དུ་ཐུམ་སྟེ་ལུས་སེམས་ཤིན་ཏུ་ངལ་དགོས་པ་ཡང་འཁོར་བར་གནས་པའི་སྐྱོན་རང་ཆས་སུ་བྱུང་བ་སྟེ། འོ་ད་རྐྱེན་ངན་འདྲ་བོ་ཅིག་བྱུང། ལབ་ལ་དེ་ནི་བི་གའི། ཨ་ནི་ཅིག། བྲེལ་བ་ཚུབ་ཚུབ་པོ་བྱས་ནས་སོ་སོར་བརྒྱུས་ནས་བི་གའི། རྐུབ་བཙུགས་ལོང་འདྲ་བོ་བི་གའི་ལྷོད་ལྷོད་འདྲ་བོ་བྱེད་ལོང་འདྲ་བོ་མེད་པ། བི་གའི། བྲེལ་བས་ཅི་རང་སྣང་བི་གའི། མི་ཚེ་ཆོད་དེ་འགྲོ་འདུག་གོ་ཡ་འདྲ་བོ་དེ། དེ་ནི། འཁོར་བར་གནས་པའི་སྐྱོན་རེད། སྐྱོན་རང་ཆས་སུ་བྱུང་བ་སྟེ། བོང་བུ་ལྟ་བུར་སྒལ་རྨ་བཟོ་བ་དང། ཁལ་ལྕི་མོ་འཁུར་དགོས་པ་ཚུན་ཁོ་རང་གི་ལས་དབང་ལ་རང་ཆས་སུ་ཡོད་པ་ཡིན་གྱི། མི་སྲིད་པ་ཞིག་བྱུང་བ་མིན། དགེ་བཤེས་པོ་ཏོ་བའི་གསུང་ལས། རིགས་དྲུག་གང་དུ་སྐྱེས་ཕན་ཆད། ན་ཚ་དང་འཆི་བ་ལ་སོགས་པའི་སྡུག་བསྔལ་འབྱུང་བ་ནི་ན་རྒྱུ་ཞིག་ན་བ་ཡིན། འཆི་རྒྱུ་ཞིག་འཆི་བ་ཡིན་གྱི་དེ་ལ་མི་འོས་པ་ཞིག་གློ་བུར་དུ་བྱུང་བ་མིན། འཁོར་བའི་མཚན་ཉིད་དམ་རང་བཞིན་ཡིན་སོང་དང་འཁོར་བར་གནས་རིང་ལ་དེ་ལས་མ་འདས། རང་ཅག་དེ་ལ་ཡིད་འབྱུང་ན། ད་སོ་སོ་བི་གའི་ན་འདོད་མེད་ཚ་འདོད་མེད་འོ་ར་ཅིག་རོ་ད་སྡུག་བསྔལ་མྱོང་འདོད་མེད་ན། ད་ག་རེ་བྱེད་དགོས་རེད་ཟེར་ན་རང་ཅག་དེ་ལ་ཡིད་འབྱུང་ན་ཨ་ནི་སྐྱེ་བ་སྤོང་དགོས་འཁོར་བ་ལ་མི་སྐྱེ་ཡག་གི་ཐབས་ཤིག་བྱེད་དགོས་རེད། དེ་ལ་ཨ་ནི་རྒྱུ་སྤང་དགོས་ཞེས་གསུངས་པ་ལྟར་ཡིན་པས་རང་ཅག་འཁོར་བའི་སྡུག་བསྔལ་མྱོང་བར་མི་འདོད་ན་འཁོར་བ་ལས་ཐར་ཐབས་བྱེད་དགོས་གསུངས། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ་བསམ་པ་ལ། འདི་ནི་བཀྲེས་སྐོམ་དང་འཚོ་ཐབས་ལ་བརྟེན་པའི་ཚ་གྲང། ཚ། གྲང། ངལ། འཇིགས་སོགས་ཁྱད་དུ་བསད་ནས་སྡུག་བསྔལ་བ་སྟེ། དེ་ཡང་དཔེར་ན་དཔོན་པོ་ལ་དོན་ཆེན་པོ་ཞིག་ཞུ་བ་ནའང་དང་པོ་འབྱུང་གི་རེ་བས་ད་སོ་སོ་ལ་འདོད་པའི་དངོས་པོ་འདྲ་པོ་རེད་པ་ཐོབ་དགོས་ས་འདྲ་པོ་རེད། ད་ག་རེ་ཡིན་ནའི་ཅིག་ཡོང་ཡག་གི་ཨ་ནི་དཔོན་པོ་ཆེན་པོ་ཅིག་ལ་ཡར་ཞུ་བ་ཕུལ་སོ་སོ་གི་རེ་བ་འདྲ་པོ་བྱས། ཨ་ནི་དེ་རེ་བ་ཁོ་རང་བྱས་ནས་དང་པོ་འབྱུང་གི་རེ་བས་སེམས་ངལ་ཅེས་སེམས་ཀྱི་ངལ་བ། དེ་ནས་དཀའ་ལས་བྱས་ཀྱང་རྗེས་ནས་དོན་དེ་མ་བྱུང་བས་སྡུག་བསྔལ་ཆེན་པོ་འབྱུང་བ་ལྟ་བུ་ཡིན། འགའ་ཞིག་གིས་ལོངས་སྤྱོད་འབྱུང་བའི་རྒྱུ་ཞིང་ས། ཡོད་མཁན་ཚོ་སྐྱིད་སྙམ་ན། ལོངས་སྤྱོད་འབྱུང་བའི་རྒྱུ་དཔེར་ས་ཞིང་ཡོད་མཁན་དེ་ཚོ་སྐྱིད་པོ་རེད་བསམ་མཁན་དེ་འདྲས་ཡོང་གི་ཡོད་རེད་དེ་དེ་མ་རེད། དེ་ཡང་སྡུག་བསྔལ་ལས་མ་འདས་ཏེ། ཞིང་པའང་ཞིང་ལས་ཀྱི་ཕྱིར། ད། ཞིང་པ་ཚོ་ཡིན་ནའི་བི་ཀའི་རོ་བ་དེ་སྐྱིད་པོ་གང་ཡང་ཡོད་མ་རེད། ཨ་ནི་བི་ཀའི་ཞོགས་ཀས་སྔ་པོ་ཡར་ལངས་ནས། ནམ་སི་རི་པི་རི་འདྲ་བ་རེད་ད་གངས་ཅན་ཡར་ལངས་ནས་དེ་ནས་ཞོགས་པ་སྔ་བར་ཐོ་རངས་ནས་ལངས་ཏེ་དེ་ནས་ལས་ཀ་བྱེད་དགོས་རེད་ཞིང་ཁའི་ལས་ཀ། ཞིང་ལངས་ཏེ་ལས་བྱས། ཉིན་མོར་དཔེ་ཉི་མས་ཚིག་བཞིན་དེ་ནས་ལྷགས་པ་དང་རླུང་གིས། གདུང་བཞིན་ཐལ་བའི་དཀྱིལ་དུ་འགྲེ།

བཙའ་ཐན་སོགས་ཞིང་ཁ་ལ་དགྲ་བྱུང་དུ་དོགས། སོ་ནམ་བྱས་ཀྱང་ལོ་ཐོག་མི་འབྱུང་དོགས་པའི་སྡུག་བསྔལ་རྒྱུན་རྒྱུན་ཆད་མེད་པ་ད་ལོ་འཁོར་འཁོར་མ་ཁོ་རང་རྫོགས་ཡ་ཡོད་མ་རེད་ཞིང་ལས་རེད་བ་ད་སྔ་མ་ཚུར་བསྡུས་ཅིག་བྱས་ཡང་རྗེས་མ་ཕར་བཏབ་ཡག་གི་ཆེད་ད་མི་ཚེ་ཁོ་རང་འོ་ད་ད་ཐལ་བ་གི་དཀྱིལ་ལ་བི་གས་རེད་བ་ད་བསྡད་དགོས་ཡ་ཅིག་རེད་བ་ད།

ཚོང་པ་ཡང་རང་གི་དེ་ནས་ཕ་མ་བཟའ་བུ་བཟའ་ཟླ་བུ་ཕྲུག་བི་ཀའི་བཞག་མ་བྲ་བ་འདྲ་པོ་བྲལ་མི་ཕོད་པ་འདྲ་པོ་སོ་སོའི་ཕྲུ་གུ་དང་ང་འོ་ད་བཟའ་ཚང་འོ་ད་དེ་ཚོ་གཡུགས་ནས་མ་འགྲོ་ཀ་མེད་རེད་ཚོང་གི་དོན་དག་ལ་ཐག་རིང་པོ་དཔེ་ག་པར་ཡིན་ནའི་འགྲོ་དགོས་ཡ་འདྲ་པོ་ཉེན་ཁ་ག་པར་ཆེ་ནའི་དེ་འདྲ་བ་ཅིག་འགྲོ་དགོས་ཀྱི་ཡོད་པ་འདྲ་པོ་འོ་ད་དེ་རེད་པ་ད། འོ་ད་དེ་ནས། བུ་ཕྲུག་ཐམས་ཅད་བཞག་ནས་སྲོག་འབེན་དུ་བཙུགས་ཏེ་མི་ཡུལ་ས་མཐར་འཁྱམས། མཚན་མོ་ཡང་གཉིད་བློ་བདེ་ཞིག་ཀྱང་ཉལ་མི་ཕོད། དེ་ནས་ལ་ལུང་ཆུ་འཕྲང་སོགས་བརྒལ།

དེ་ནས་ལ་ལུང་ཆུ་འཕྲང་སོགས་བརྒལ་འགའ་ཞིག་ཚོང་བྱས་ཀྱང་ཁེ་སྤོགས་མ་བྱུང་བས་ཟེར་ད་ཚོང་རྒྱག་ཡས་དེ་ཅིག་ཁེ་བཟང་ཡོང་ཡག་གི་ཆེད་དུ་སོང་བ་ད་རེད་དེ་ཚོང་རྒྱབ་རྒྱབ་རྒྱབ་གཞུག་གུ་བི་ཀའི་ཁེ་བཟང་མེད་པ་བྱས་ཨོ་དེ་རེད་མ་རྩ་ཡང་བརླག་ཤོར་སོགས་དང། དགྲ་ཇག་ཆོམ་རྐུན་སོགས་ཀྱིས་སྲོག་ཚུན་ཆད་འཕྲོག་པའི་སྡུག་བསྔལ་ལ། དེ་བཞིན་དུ་རྒྱུ་ནོར་ལོངས་སྤྱོད་མེད་ནའང་མེད་པའི་སྡུག་བསྔལ། ད་རྒྱུ་ནོར་ལོངས་སྤྱོད་ག་གེ་མེད་ན་ཡང་སྤྲང་འགོ་འདྲ་པོ་གཅིག་ཡིན་པ་ཡིན་ན་ནི་ཟ་རྒྱུ་མི་རྙེད། རོ་གོན་རྒྱུ་མི་རྙེད། དེ་རིང་ཟ་ན་སང་ཉིན་ག་རེ་ཟ། དེ་རིང་གོན་ན་སང་ཉིན་ག་རེ་གོན། སང་ཉིན་གཅིག་ལྟོ་རག་ཨ་ཡོད། འོ་ད་དེ་འདྲའི་གི་ག་གེ་ཡང་དཀའ་དཀའ་ངལ། རོ་འཁོར་འཁོར་བ་ལ་གནས་ཚད་ད་ག་ལོངས་སྤྱོད་ཡོད་ནའི་སྡུག་བསྔལ་མེད་ནའི་སྡུག་བསྔལ། གོང་དེ་རེད་ད། དབུལ་པོས་དེ་རིང་འདི་ཟོས་ནས་སང་ཉིན་ཅི་བཟའ་སྙམ་དུ་དེ་ལ་བློ་མི་བདེ་བ་ཟས་དེ་འཚོལ་དུ་འགྲོ་ཞིང། བཙལ་ཀྱང་མི་རྙེད་པའི་སྡུག་བསྔལ་ཡོད་ན་ཡོད་པའི་སྡུག་བསྔལ་ཏེ་ཕྱུག་པོ་ནོར་རྫས་ཡོད་པ་དེ་ལ་སྤྲང་པོས་བསླངས་ནས་ཁྱེར། འོ་ད་ཅིག་ཕྱུག་པོ་རེད་ཟེར་མཁན་དེ་ལ་ནི་སློང་མཁན་མང་ཅིག་ཡོང་གི་རེད་འོ་ད། ག་ས་ག་ནས་སློང་ནས་ཅི་ཞིག་ཅིག་བྱེད་ཀྱི་ཡོད་སྙམ་པི་ཀའི་ལྟོ་སློང་འོ་ད་གང་ཅིག་པི་ཀའི་རོགས་པ་བྱེད་རོགས་ཟེར་འདྲ་པོ་ཅི་ཞིག་ཅིག་བྱེད་རོགས་ཟེར་འདྲ་པོ་བྱེད་བྱེད་ནི་ད་གང་ཟེར་ཅིག་དེ་རེད།

སྤྲང་འགོ་ཡིན་ན་འཕྲོག་པའི་འཕྲོག་སར་བྱ་ཡུལ་འཕྲོག་ཡག་ཡོག་མ་རེད་པ་དང་ད་རྒྱུ་ཆེན་པོ་རེད་ཟེར་བའི་སྐབས་ལ་འདི་ནི་ད་འཕྲོག་མཁན་སླེབས། དཔོན་པོས་འཕྲོག་ནས་ཁྱེར། ཐ་ན་འདི་ནི་བྱི་ལ་དང། བྱི་བ། འདི་ནི། སྲིན་བུ་ཚུན་ཆད་ཀྱིས། དགྲ་བྱས་ཏེ་ཁྱེར་བས་དེ་ལ་གསོག་སྲུང་མི་ནུས་པའི་སྡུག་བསྔལ། དེ་ཚོ་སྒང་ག་ད་འཁོར་བ་ལ་གནས་པའི་སྡུག་བསྔལ་དེ་རེད། བརླག་འཐོར་བའི་སྡུག་བསྔལ། འོ་ད། ན་བ་ཚ་བའི་སྡུག་བསྔལ་སོགས་ཡོད།

ཡང་ནི་ལག་ཆ་མི་སྲ་བའི་སྡུག་བསྔལ་ཕྱིན་ནས་ཡང་མི་མང་པོས་མ་མགུ་བའི་སྡུག་བསྔལ་དོགས་པ། ང་རྒྱལ་ཕྲག་དོག་སོགས་དང་ཤིང་དུམ་ཙམ་དང། འོ་དང་ལྷན་པའི་ཚལ་བུ་ཚུན་ཆད་དེ་ནི་བརྐུ་བ་དང་གསོ་མི་ཐུབ་པའི་སྡུག་བསྔལ། རང་ཅག་རབ་བྱུང་ཡིན་ཡང་འདོད་ཆུང་ཆོག་ཤེས་ཀྱི་ཆོས་གཤའ་མ་ཁོ་ན་བྱེད་པ་ཞིག་མ་བྱུང་ན། ཞེས་པ་དང་སོ་སོའི་ཁྱིམ་ནས་ཁྱིམ་མེད་པར་བི་ཀའི་རབ་ཏུ་བྱུང་ཚར་རེད་སྤྱིར་བཏང་བྱས་ན་སྐལ་པ་བཟང་པོ་རེད་ཡག་པོ་རེད། ཡིན་ན་ཡང་ད། སོ་སོ་གི་བི་ཀའི་ཆོག་ཤེས་བསྟེན་ནས་འདོད་ཆུང་ཆོག་ཤེས་བྱས་ཆོས་ཡག་པོ་གཅིག་བི་ཀའི་གཤའ་མ་རེད་པ་ད། བི་ཀའི་གཅིག་བྱེད་མ་ཐུབ་ན་མ་བྱུང་ན་ཨ་ནི་སྐུ་རིམ་གྲོང་ཆོག་ཚུན་ཆད་སྡུག་བསྔལ་ཡིན་ཟེར་ཆོས་ཡག་པོ་གཅིག་བྱས་ཀུན་སློང་ཡག་པོ་གཅིག་བཅོས་མ་ཤེས་ཆོས་ཡག་པོ་གཅིག་བྱེད་མ་ཐུབ་པ་ཡིན་ན་དེ་ནི་བི་ཀའི་སྐུ་རིམ་གཅིག་གྲོང་ཆོག་ལ་འགྲོ་ཡག་འདྲ་པོ་སྐུ་རིམ་བྱས་ཡག་འདྲ་པོ་འོ་ད་དེ་ཚོ་སྒང་ག་སྡུག་བསྔལ་རེད། དཔོན་པོས་བལྟས་ན་འབངས་ཚོ་སྐྱིད་སྙམ་པ་ཡོད་ཟེར། དཔོན་པོ་ཚོ་གི་བྱས་ན་ད་འབངས་ཚོ་ད་པི་ཀའི་སྐྱིད་པོ་རེད་སེམས་ཁྲལ་འཁྱེར་དགོས་མ་རེད་བསམ་བསམ་འདྲ་ཞིག་ཡོང་རེད་དེ། འབངས་ཚོ་ཡ་སྡུག་བསྔལ་ལས་མ་འདས་ཏེ། དཔོན་པོས་བལྟས་ན་འབངས་ཚོ་སྐྱིད་སྙམ་པ་ཡོད་ཀྱང་འབངས་ཚོ་ཡང་སྡུག་བསྔལ་ལས་མ་འདས་ཏེ། ལྟོ་སྐྱ་ལ་གོས་ཧྲུལ་བ། རང་ནོར་ལ་རང་དབང་མེད་པར་ཁྲལ་འུ་ལག། ཁ་ངན། རྡུང་བཏག་སོགས་ཀྱི་དོན་དུ་ཟད། འགའ་ཞིག་ལྟོ་ཟ་ལོང་ཙམ་ཡང་མེད་པར་ཕུ་མདའ་བར་གསུམ་དུ་དེད་འགྲོ་བ། འགའ་ཞིག་རྩམ་པ་ཟ་རྒྱུ་མེད་ཀྱང་ཁྲལ། ཆག་སྒོ། ཉེས་ཆད་དྲག་པོ་ཕབ་པ་སོགས་མདོར་ན་ཉིན་མཚན་ཀུན་ཏུ་སེམས་ཁྲལ་དང་མི་ཚེ་ང་སྡུག་གིས་བསྐྱལ་དགོས་པ་ཡོད། ད་འབངས་མི་ཚོ་གི་ཅིག་དཔོན་པོ་རྒྱལ་པོ་དང་བློན་པོ་ཚོ་སྐྱིད་པོ་རེད་བསམ་གྱི་ཡོད་ཀྱི་རེད། རེད་དེ་འབངས་ཀྱིས་དཔོན་པོ་ཚོ་སྐྱིད་སྙམ་པ་བྱས་ཀྱང་དེ་འདྲ་མེད་དེ། བཞི་བརྒྱ་པ་ལས་མཆོག་ལ་ཡིད་ཀྱི་སྡུག་བསྔལ་ཏེ་ཐ་མ་རྣམས་ལ་ལུས་སྐྱེས་སོ་གསུངས་སྡུག་བསྔལ་གཉིས་ཀྱིས་འཇིག་རྟེན་འདི་ཉིན་རེ་ཉིན་རེ་འཇོམས་པར་བྱེད་ཅེས་གསུངས་པ་ལྟར་ཡུལ་གྱི་རྒྱལ་པོ་ཆེན་པོ་ཞིག་ཡིན་ཡང་ལུང་པ་དེའི་གྲ་མ་འགྲིག་པ་དང་སྐད་ཆ་མི་སྙན་པ་ཕལ་ཆེར་དེའི་རྩར་ཁྱེར་ནས། ཡུལ་དེའི་སྡུག་བསྔལ་གྱི་ཁུར་ལེན། དགྲ་མ་ཐུབ་ཀྱིས་དོགས། གཉེན་མ་འཁྱོངས་ཀྱིས་དོགས། ཁྲིམས་མ་ནོན་གྱིས་དོགས་དབང་ཤོར་གྱིས་དོགས་པ་སོགས་དེ་ལྟ་བུའི་སྡུག་བསྔལ་ཡོད་རེད། ཡུལ་གྱི་དཔོན་པོ་ཚོ་ལ་ཡིན་ན་ཡང་སྡུག་བསྔལ་རེད། རང་རིགས་ཀྱིས་ཐ་ན་དགོང་ཚིགས་གཅིག་ལས་མ་བཟོས་ནའང་ལས་ཀ་མང་པོ་ཞིག་ངལ་བ་བྱེད་དགོས་ཟེར། མ་མཐའ་ཡང་པའི་ཉིན་གུང་གི་བི་གེ་གཅིག་ཁ་ལག་ཐེངས་གཅིག་བཟོ་དགོས་ཀྱི་ཡོད་ན། ལས་ཀ་མང་པོ་ཞིག་འདུག་བ་དང་མི་གཅིག་ལ་མ་གཏོགས་སོ་སོ་གཅིག་གོ་ལ་ཁ་ལག་གཅིག་བཟོས་ནས་ལས་ཀ་ཆ་ཚང་བྱེད་དགོས་རེད་བ་དང་མེ་བཏང་ཡག་འདྲ་བོ་དང་འཁྲུ་ཡག་འདྲ་བོ་དང་འོ་ད་ག་རེ་བྱེད་དགོས་ནས་ཚང་མ། ཆ་ཚང་གཅིག་བྱེད་དགོས་རེད་བ་དང། དེ་དང་ལས་ཀ་མང་པོ་ཞིག་གི་ངལ་བ་བྱེད་དགོས། མདོར་ན་ནོར་རྟ་ཙམ་ཡོད་ན་སྡུག་བསྔལ་ཡང་རྟ་ཙམ་ཟེར་བ་ལྟར། དང་པོར་འཕྲད་སྐབས་མི་སུ་འདྲ་ཡིན་ཡང་སྐད་ཆ་སྙན་མདོག་ཁ་བ་རེ་ཤོད་ཀྱང་གསུངས་རེད། སོ་སོ་ངོ་ཤེས་པ་འདྲ་པོ་ཅིག་ཐག་རིང་པོ་ནས་སླེབས་ཡོང་དུས་ཐུག་ཡོང་དུས་ག་ལ་ཨ་ནི་བཀྲ་ཤིས་བདེ་ལེགས་ཟེར་ག་རེ་བྱས།

དེ་ནས་གྲ་མ་འགྲིག་ཤ་སྟག་སྡུག་གི་སྡུག་གི་ཙིར་ཙིར་བྱེད་པ་རེ་ལས་མེད། རྒྱལ་མཆོག་སྐལ་བཟང་རྒྱ་མཚོའི་ཞལ་ནས་མཐོ་དམན་སྐྱ་བཙུན་ཕོ་མོ་སུ་འདྲ་ལ་བལྟས་ཀྱང་ཡར་མཐོན་པོ་ཚོ་ཡིན་ན་རེད་མར་དམན་པ་ཚོ་ཡིན་ན་རེད་སྐྱ་བོ་ཡིན་ན་རེད་གྲྭ་པ་ཡིན་ན་རེད་ཕོ་ཡིན་ན་རེད་མོ་ཡིན་ན་གསུང་བ་ད་ག་བ་ལ་བལྟས་པ་ཡིན་ན་ཆ་ལུགས་རྣམ་འགྱུར་ཕུགས་གྲུབ་ཆེ་ཆུང། ཙམ་མ་གཏོགས་ཆ་ལུགས་ཏོག་ཙམ་མི་འདྲ་བ་འདྲ་པོ་རྣམ་འགྱུར་གྱི་ཁེ་ལོས་འདྲ་པོ་དང་ཁ་ཤས་ཀྱི་ཧམ་པ་ཚ་མདོག་ཁ་པོ་ཁ་ཤས་གཉོམ་ཆུང་མདོག་ཁ་པོ་རེད་དེ་འདྲའི་གཅིག་གི་རྣམ་འགྱུར་མི་འདྲ་བ་རེ་ཞིག་ཡོད་རེད་མ་གཏོགས། སྡུག་གིས་མི་ཚེ་སྐྱེལ་བ་མཉམ་མཉམ་དུ་འདུག་པས། སྐལ་མཉམ་གྲོགས་མཆེད་རྣམས་ཀྱི་སྣང་ཚུལ་དེ་སྐྱོ་བ་ཞེས་གསུངས་པ་བཞིན་ཕྱི་རོལ་གྱི་གོས་དང་ཆ་ལུགས་སོགས་བཟང་ངན་ཙམ་ལས་དོན་དུ་སྡུག་བསྔལ་མྱོང་བར་མཉམ། ད་ལྟ་རང་ཅག་ལ་སྡོད་ས་མི་འགྲིག་པ་དང། དང། ཀ་ཅ་མ་འབྱུང་བ་དང་གྲོགས་མཆེད་མ་འབྱུང་བ་སོགས་སྣ་ཚོགས་ཡོང་བ་དང། གནས་དང་གྲོགས་དང་ལོངས་སྤྱོད་ཀྱི་ནང་ནས་དྲག་ཤོས་རེ་བྱུང་ཡང་སྡུག་བསྔལ་ལས་མ་འདས་ཏེ། གཡོག་དང་དགེ་ཕྲུག་གྲོགས་སོགས་བརྒྱ་སྟོང་ཙམ་རེ་བརྗེ་པོ་བརྒྱབ་ཀྱང་བརྗེས་ཀྱང་མི་འགྲིག་པ་ཤ་སྟག་ལས་ཁ་ཤས་དེ་འདྲ་ཡོང་གི་འདུག་པ་ད། གཡོག་པོ་ཁ་ཤས་བརྗེ་པོ་རྒྱབ་པ་ཡིན་ན་ད་དུང་འགྲིག་བསྡད་རྒྱུ་ནི་མེད་པ། འོ་ན། ཤ་སྟག་ལས་ཡིད་དང་མཐུན་པ་གཅིག་ཀྱང་མེད་པ་དེ་ཡང་གྲོགས་སུ་དང་འགྲོགས་ཀྱང་སྡུག་བསྔལ་གྱི་གྲོགས་ཡིན་པའི་རྟགས་རེད། ཇ་ཚུན་ཆད་ཀྱི་དེ་ནི་ལོངས་སྤྱོད་གང་ལ་ལོངས་སྤྱོད་ཀྱང་སྡུག་བསྔལ་གྱི་ལོངས་སྤྱོད་ཡིན། ད་དེ་རེད། དགོན་པ་སོགས་གནས་གང་དུ་གནས་ཀྱང་སྡུག་བསྔལ་གྱི་གནས་ཏེ། ད་ལྟ་རང་རེ་དང་པོ་གྲྭ་ས་ནི།

གཞན་ཞིག་ཏུ་སོང་ན་ཨེ་དྲག་གི་རེ་བས་ཨ་ནི་རི་ཁྲོད་ར་ཅིག་སོང་ཡང་མིན་ན་དེའི་སི་རོ་ད་ད་གྲྭ་ས་རི་ཁྲོད་ར་ཅིག་སོང། རི་ཁྲོད་ལྟ་བུ་སོང་ནས་དེ་ཡང་ཡིད་དང་མཐུན་པ་ཞིག་མ་བྱུང་རོ་ད་རི་ཁྲོད་བསྡད་ས་འདྲ་པོ་དེ་ཚོས་ཅིག་རག་མ་རག་རེད་ཅེས་ཅིག་སྦྱིན་བདག་ར་བོ་རག་ར་མ་རག་རེད་ཅེས་རོ་ད།

འཁོར་བ་ཟེར་བ་དེ་ཕ་ཚད་ཐག་རིང་ཞིག་ན་ཡོད་པར་གོ་ཉེན་ཡོད་ཟེར། དེ་ལྟར་མ་སོང་བར་སྔར་བཤད་པའི་སྡུག་བསྔལ་ཐམས་ཅད་ཀྱི་རྩ་བ་ཡང་འཁོར་བའི་སྐྱོན་ཡིན་པར་ཤེས་དགོས། སྡུག་བསྔལ་ཐམས་ཅད་ཀྱི་རྩ་བ། ད་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་སྡུག་བསྔལ་ཐམས་ཅད་ཀྱི་བི་གི་འབྱུང་ཁུངས་འདྲ་པོ་ཅིག་རེད། ཕུང་པོ་དེ་ཡོད་ཕྱིན་ཆད་བླངས་ཕྱིན་ཆད་སྡུག་བསྔལ་གང་ག་ད་སྡུད་ཡོང་ཡག་ཅིག། དེ་ཁོ་རང་གི་སྐྱོན་དེ་རེད། འཁོར་བའི་སྐྱོན་དེ། འཁོར་བ་དེ་ལས་མ་ལྡོག་ཕྱིན་ཆད་གང་དུ་སོང་ཡང་སྔར་བཞིན་དུ་སྡུག་བསྔལ་མཐའ་མེད་དུ་མྱོང་བ་ལས་མི་འབྱུང་གསུངས། ད་དེ་མི་ཡི་སྡུག་བསྔལ་དེ་འགྲིག་སོང་ཨ། ད་གཉིས་པ། འདི་ནི་ལྷ་མ་ཡིན་གྱི་སྡུག་བསྔལ་བསམ་པ་ནི་འོ་ན་ལྷ་མིན་དུ་སྐྱེས་ན་བདེ་བ་དེ་ཙམ་ཞིག་ཡོད་དམ་སྙམ་ན་དེར་སྐྱེས་ཀྱང་སྡུག་བསྔལ་ཁོ་ན་ལས་མེད་དེ། བཤེས་སྤྲིང་ལས། ལྷ་མིན་དག་ན་རང་བཞིན་གྱིས་ལྷ་ཡི། དཔལ་ལ་སྡང་ཞིང་ཡིད་ཀྱི་སྡུག་བསྔལ་ཆེ། དེ་དག་བློ་དང་ལྡན་ན་འགྲོ་བ་ཡི། སྒྲིབ་པས་བདེན་པ་མཐོང་བ་མ་མཆིས་སོ། ད་ལྷ་མིན་ལ། འགྲོ་བའི་སྒྲིབ་པའི། ན་དེ་ཡིན་དུས། འགྲོ་བའི་སྒྲིབ་པས་རེད་བ་ད། དེ་ཡིན་དུས། ལྷ་མ་ཡིན་གྱི་རྟེན་ལ་འདི་ནི་བདེན་པ། གསར་དུ་མཐོང་ཐུབ་གི་མ་རེད་གསུང་ཡག་འདྲ་པོ་ཡོང་གི་འདུག་ཨ་ནི་ལྷ་མ་ཡིན་ཚོ་དེ་ལྷ་ཡི་བི་གི་དཔལ་འབྱོར་གི་ཕྲག་དོག་ལྷ་ཡི་དཔལ་འབྱོར་དེ་ཞི་བུ་གཅིག་ཆེན་པོ་ཡོག་རེད་བ་ད་དེ་ཡིན་དུས་དེ་ལ་བི་ཕྲག་དོག་བྱས་ནས་ཨ་ནི་ཡིད་ཀྱི་སྡུག་བསྔལ་ཞེ་པོ་ཅིག་ཡོག་རེད། འདི་ནི། འགྲོ་བ་ཡི་སྒྲིབ་པས་ཟེར་འགྲོ་བའི་སྒྲིབ་པ་ནི་འགྲོ་བ་དེར་སྐྱེས་ཙམ་ནས་སྒྲིབ་པ་དེ་ཆོས་ཉིད་ཀྱིས་འབྱུང་བ་འདྲ་སྟེ། སྡིག་པ་རྭ་ཅན་དུ་སྐྱེས་ཕྱིན་ཞེ་སྡང་ཆེ་བ་ལྟ་བུའོ་ད། ཆོས་ཉིད་ཀྱིས་ཟེར་དེ་རེད་སྡིག་པ་རྭ་ཅན་གྱི་སྐྱེ་བ་བླངས་ཚར་དུས་ཁོ་ཞེ་སྡང་ཆེ་བ་དེ་ཆོས་ཉིད་རེད་དེ་ཡོད་རེད་བ་དེ་ཡིན་དུས་ལྷ་མ་ཡིན་ལ་སྐྱེས་ཡིན་དུས་གང་ལ་ཁོ་ཆོས་ཉིད་ཀྱིས་དེ་ནི་སྒྲིབ་པ་དེ་གིས་དེ་ནི་བྱས་ནས་ཨ་ནི་བདེན་པ་བི་གི་མཐོང་ཐུབ་གི་མ་རེད་ཟེར་བདེན་པ་མཐོང་བ་མ་མཆིས་སོ་ཞེས་གསུངས་ལྷ་མ་ཡིན་གྱི་གནས་ནི་རི་རབ་ཀྱི་ཆུ་མཚམས་མན་ཆད་ན་འོད་ཅན་དང་ཟེར་ད་རིའི་རྒྱལ་པོ་རི་རབ་ཟེར་གྱི་ཡོད་རེད་བ་འོ་ད་རིའི་རྒྱལ་པོ་རི་རབ་ཀྱི་དེ་ནི་ཆུ་མཚམས་ལ་རྒྱ་མཚོ་དང། ཨ་ནི་རི་སྙིང་གི་མཚམས་དེ་ལ་དེ་ནི། ཆུ་མཚམས་མན་ཆད་ལ་ད་རྒྱ་མཚོའི་ནང་ལོགས་ལ། དེ་ནི། གནས་དེ་ལྷ་མ་ཡིན་གྱི་ནི་འོད་ཅན་གསལ། ཟླ་བའི་ཕྲེང་བ་གནས་བཟང་པོ་མི་གཡོ་བ་སྟེ། གྲོང་ཁྱེར་བཞི་ཡོད་ཅིང། ལྷ་དང་རྒྱང་རིང་ཐུང་མ་གཏོགས། སྟེང་ཤག་འོག་ཤག་གི་ཚོད། ཁང་པ་པའི་ལྟག་འོག་གི། སྟེང་འོག་གི་བཟོ་འདྲ་བོ་ཞིག་བལྟ། སྟེང་ཤག་འོག་ཤག་གི་ཚོད་ལྟ་བུར་ཡོད། ལྷ་མིན་ནི་སྤྱིར་ལྷ་དང་ཆ་འདྲ་ཙམ་ལས་ལྷ་ལ་འགྲན་མི་ཐུབ་ཅིང་ལྷ་མ་ཡིན་ལ་བུད་མེད་མཛེས་མ་ཡོད་པ་ལྷ་ཡིས་འཕྲོག་པ་དང། ལྷ་ལ་འཆི་མེད་ཀྱི་བཏུང་བ་སོགས་དཔལ་འབྱོར་ཆེ་བས་ལྷ་མ་ཡིན་དུས་རྟག་ཏུ་ཕྲག་དོག་འབའ་ཞིག་གིས་སྡུག་བསྔལ་གྱི་མེས་གདུང། རང་རེ་དགྲ་ཡི་དཔལ་འབྱོར་ཆུང་ངུ་ལ་ཕྲག་དོག་ཅུང་ཟད་སྐྱེས་ཚེའང་མ་བདེ་བ་དེ་ཙམ་ཡོད་ན། ལྷ་མ་ཡིན་ལྷ་ཡི་དཔལ་འབྱོར་ཆེན་པོ་ལ་མི་བཟོད་པ་འོང་བ་ལྟ་ཅི་སྨོས་པས་ནམ་ཞིག་ན། ནད་མ་ཐེག་ནས་འཐབ་པར་ཕྱིན་པ་ན། ད་ལྷ་ཡི་དཔལ་འབྱོར་ལ་ཕྲག་དོག་སྐྱེས་སྐྱེས་སྐྱེས་སྐྱེས་གང་ཐང་ཅིག་ལ་ནད་མ་ཐེག་ནས་ཨ་ནི་ལྷ་ལ་འཐབ་ནས་རོ་ད། ལྷ་ལ་བེ་གའི་འཛིང་ག་ཕྱིན། ལྷ་ལ་འཛིང་ག་འགྲོ་བའི་དཀའ་སྣང་ད་དྲན།